ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཉེ་ཆར་ཨོ་སི་ཀྲུ་ལི་ཡའི་འཕྲོད་བསྟེན་བློན་ཆེན་མཆོག་གིས་ཨོ་སི་ཀྲུ་ལི་ཡའི་ནང་ཏོག་དབྱིབས་འགོག་ཁབ་ཀྱི་ལས་དོན་ནུས་པ་ལྡན་པའི་ཐོག་ནས་ཇེ་མགྱོགས་སུ་གཏང་རྒྱུ་ཡིན་སྐོར་འགྲེལ་བརྗོད་དང། ཡང་ཨོ་སི་ཀྲུ་ལི་ཡ་དང་ནེའུ་ཛི་ལེནྜ་གཉིས་བར

at a higher rate of administration than countries like Canada, New Zealand, South Korea. Obviously, the UK and the US had a, um, a, a very uh, aggressive early roll out because of the emergency use situation that they had at the time but we are progressively enhancing our roll out and progressively getting uh increases kong australia yi to yung go ko la da ti ལག་བསྟར་མང་ཤོས་བྱེད་མཁན་ཁེ་ན་ཌ་དང་ནིའུ་ཛི་ལན་ཏྲི། ལྷོ་ཀོ་རི་ཡ་དེ་ག་ནང་བཞིན་དབྱིན་ལན་དང་ཨ་རི་སོགས་དང་བསྡུར་ན་ཛ་དྲག་ལག་བསྟར་ལས། གཞན་ལག་ལེན་གྱི་ཚད་གཞི་དེ་གོང་གསལ་རྒྱལ་ཁབ་དེ་དག་དང་བསྡུར་ན་དཀྱིལ་མ་ལ་སླེབས་ཡོད་སྐོར་དང་ད་དུང་ང་ཚོས་འགོག་ཁབ་ལས་དོན་དེ་སྔར་ལས་ཇེ་མགྱོགས་སུ་གཏོང་གི་ཡིན་ཞེས་འགྲེལ་བརྗོད་གནང་འདུག། འོན་ཀྱང་ད་ལྟའི་ཆར་དབང་པོ་སྐྱོན་ཅན་གནས་སྡོད་བྱེད་ས་ཁག་ལ་ད་དུང་ལས་དོན་མང་པོ་ཞིག་ལྷག་ཡོད་པ་དང་ད་བར་དབང་པོ་སྐྱོན་ཅན་མི་གྲངས་ཉིས་ཁྲི་ལྔ་སྟོང་ཙམ་གྱི་སྡོད་ས་ས་གནས་ཁག་དྲུག་སྟོང་ཙམ་གྱི་ནང་ས་གནས་ཁག་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཙམ་ལ་མ་གཏོགས་སྨན་ཁབ་སྐྱེལ་འདྲེན་བྱེད་ཐུབ་མེད་པ་རེད་འདུག་དེ་སྔོན་ཨ་སི་ཏར་ཛ་ནི་ཀ་ཡི་སྨན་ཁབ་དེས་ཁྲག་རྡོག་ཆགས་ཀྱི་ཡོད་པའི་གནས་ཚུལ་ཞིག་ཆགས་རྗེས་ཨོ་སི་ཁྲུ་ལི་ཡ་ཡི་དབང་པོ་སྐྱོན་ཅན་སྡེ་ཁག་ནང་འགོག་ཁབ་ལག་བསྟར

for those over 50s in the general population for AstraZeneca, but each state and territory will determine uh, what they do, if they do it, and how they do it. Uh, many have in place those clinics. This would be opening up exi- uh, existing clinics for further groups within the population, the general over 50s, or they may choose to be setting up other clinics around their states or territories. ཁོང་གིས་མངའ་སྡེ་དང་ས་ཁུལ་ཁག་གི་ནང་འགོག་ཁབ་རྒྱག་ས་ལྟེ་གནས་གཞི་རྒྱ་ཆེ་རུ་གཏོང་རྒྱུ་དང། ལོ་ན་ལྔ་བཅུ་ལས་བརྒལ་བ་དེ་ཚོ་ལ་ཨ་སི་ཏ་ར་ཛ་ནི་ཀ་ཡི་སྨན་ཁབ་རྒྱག་བཞིན་ཡོད་པ་རེད། ཡིན་ན་ཡང་མངའ་སྡེ་དང་ས་ཁུལ་རེ་རེ་ནས་ལས་དོན་ག་འདྲ་ཡོང་གི་ཡོད་མེད་དང་གང་འདྲ་བྱེད་ཀྱི་ཡོད་མེད་ཞིབ་འཇུག་བྱ་རྒྱུ་ཡིན་ཞེས་གསུངས་འདུག་ཡང་མཚོ་དམག་རུ་ཁག་གི་རུ་དཔོན་ཨེ་རིག་ཡོང་ལགས་སྲུང་སྐྱོབ་རུ་ཁག་གི་མི་སྣ་གཞན་དང་མཉམ་དུ་ཨོ་སི་ཀྲུ་ལི་ཡའི་ནང

ཁོང་གིས་ལས་དོན་འདི་རྙོག་འཛིང་ཅན་ཞིག་ཡིན་རུང་ང་ཚོ་ཡི་དམིགས་ཡུལ་ནི་ཨོ་སི་ཁྲུ་ལི་ཡ་ཡི་ས་གནས་གང་སར་སྨན་ཁབ་མཐུན་རྐྱེན་རག་ཐབས་དང། རིན་ཐང་ཅན་གྱི་ཨོ་སི་ཁྲུ་ལི་ཡ་ཡི་མི་རྣམས་སྲུང་སྐྱོབ་བྱ་རྒྱུའི་ཆེད་ང་ཚོས་ཉི་མ་གཅིག་ཡིན་ན་ཡང་འབད་རྩོལ་གནང་གི་ཡོད་ཞེས་གསུངས་འདུག་ཨོ་སི་ཁྲུ་ལི་ཡ་ཡི་འཕྲོད་བསྟེན་ལྷན་ཁང་ནས་ནིའུ་ཛི་ལན་ཏྲིའི་གནས་སྟངས་ལ་བལྟས་ནས་ཡོད་པ་དང་ཨག་ལན་ཏྲིའི་གནམ་ཐང་དུ་ལས་བྱེད་ཅིག་ལ་ཏོག་དབྱིབས་ན་ཚ་འགོས་ཡོད་པ་ཤེས་རྟོགས་བྱུང་རྗེས་ཨོ་སི་ཁྲུ་ལི་ཡ་དང་ནིའུ་ཛི་ལན་ཀྲི་གཉིས་བར་མི་མང་འགྲོ་འོང་གི་གནས་སྤོ་ལ་གླེང་སློང་བྱུང་ཡོད། ནིའུ་ཛི་ལན་ཀྲི་གཞུང་གིས་ཨོ་སི་ཁྲུ་ལི་ཡ་ནས་འོང་བའི་འགྲུལ་པ་རྣམས་ལ་ཟུར་བཀག་ཏུ་སྡོད་དགོས་པའི་སྒྲིག་གཞི་ཕྱིར་འཐེན་བྱས་ནས་ཉིན་གཅིག་གི་རྗེས་སུ། ནིའུ་ཛི་ལན་ཀྲི་ཡི་འཕྲོད་བསྟེན་བློན་ཆེན་མཆོག་གིས་རེས་གཟའ་མིག་དམར་ཉིན་ཡུལ་དེ་ལ་ཏོག་དབྱིབས་ན་ཚ་འགོས་ཡོད་པའི་ནད་པ་ཞིག་ཐོན་ཡོད་ལུགས་གསལ་བསྒྲགས་བྱས་ཡོད་པ་རེད།

uh, uh, the planes that are used to transport people from red zones, so from high risk countries. Um, this was someone who was vaccinated and fully vaccinated quite early on in the campaign. When we opened on both sides, we of course knew that we would continue to have cases connected to our border.
Australia ནིའུ་ཛི་ལན་ཏྲི་གཞུང་གིས་ཏོག་དབྱིབས་སྔོན་འགོག་སྟངས་འཛིན་ནན་མོ་ཐུབ་ཀྱི་ཡོད་པར་གདེང་ཚོད་ཆེན་པོ་ཡོད་པས་ཨོས་ཏྲེ་ལི་ཡ་ཡི་མི་མང་སུ་ཞིག་ཡུལ་དེར་འགྲོ་བཞུད་བྱས་ཚེ་ཉེན་ཁ་གང་ཡང་མེད་སྐོར་འགྲེལ་བརྗོད་གནང་འདུག།
ཁྱེད་རང་ཨོས་ཏྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།